ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་བར་བཅས་བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ཟླ་བ་གཅིག་ལྷག་ཙམ་རིང་བོད་ས་ཁུལ་མང་ཆེ་བའི་ནང་རྒྱ་ནག་གཞུང་གིས་ཏོག་དབྱིབས་གཙང་སེལ་ཟེར་བའི་སྲིད་ཇུས་དེ་ལག་བསྟར་བྱས་ནས་མི་དམངས་ཁྱིམ་ཚང་ནས་འགྲོ་སྐྱོད་བྱེད་མ་བཅུག་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་བཞིན་ཡོད་པ་རེད། དེ་རིང་ང་ཚོའི་བར་བཅས་བསྐྱར་ཞིབ་ལས་རིམ་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་དེའི་སྔོན་ལ་ཡང་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་དམིགས་བསལ་ཡིན་ན་ཧྲང་ཧའེ་ལ་ཡང་ཟླ་བ་ཁ་ཤས་ཀྱི་གོང་ལ་ཡང་ཏོག་དབྱིབས་ནད་དུག་དེ་དར་ཁྱབ་ཆེན་པོ་བྱུང་རྗེས་དེ་སྐབས་ཡང་ད་རྒྱ་ནག་གཞུང་གིས་ཏོག་དབྱིབས་གཙང་སེལ་ཟེར་དེའི་སྲིད་ཇུས་ལག་བསྟར་བྱས་རྗེས་མི་མང་པོ་ཞེ་པོ་ཅིག་ད་ས་ཡ་མང་པོ་ཅིག་ནི་ཁང་པའི་ནང་ལ་བཅུག་ཡང་ན་གཅིག་གིས་ཁོ་ཚོ་བཙན་ཁྲིད་བྱས་བྱས་ས་ཆ་ཐ་དད་ལ་ཁྲིད། ཨ་ནི་མི་ལ་ཡང་ད་ཁང་པའི་ནང་ལ་ཟ་ཡག་མེད་པ་དང་ཨ་ཐ་ན་གང་དག་རང་ཤི་རྒྱག་པའི་གནས་ཚུལ་འདི་འདྲ་མང་པོ་ཞེ་པོ་ཅིག་ང་ཚོའི་སྤྱི་ཚོགས་དྲ་ལམ་དང་བརྙན་ཐུང་དང་འདི་འདྲ་མང་པོ་ཞེ་པོ་ཅིག་མཐོང་བ་རེད་འདི་མཐོང་བའི་སྐབས་ལ་ཡིན་ན་ག་དུས་ཡིན་ནའི་ད་ལྟའི་གནས་ཚུལ་སྡུག་པོ་འདི་འདྲ་ཅིག་བོད་ལ་ཡང་ད་སླེབས་མེད་ཙང་སྟབས་ཡག་པ་རེད་བསམ་སང་ཅིག་བསམ་ཁོ་ག་དུས་འདི་ལས་ཡིན་ནའི་ད་དེ་རིང་ཁ་སང་ཨ་བོད་ནང་ལོགས་ལ་ད་ས་ཁུལ་མང་ཆེ་ནང་ལོགས་ལ་ཡང་ཁམས་ཨ་མདོ་ནས་བཅས་དབུས་གཙང་ལྷག་པར་དུ་དེ་རིང་ཁ་སང་ལྷ་སའི་ནང་ལོགས་ལ་ཡང་ཏོག་དབྱིབས་ནད་དུག་དེ་དར་ཁྱབ་འགོར་བ་ཆེན་པོ་འདུག་ཅེས་ད་རྒྱ་ནག་གཞུང་གིས་བཤད་ཀྱི་ཡོད་རེད་འདི་དང་དུས་མཚུངས་བྱས་ཡིན་ན་སྔོན་འགོག་གི་ཏོག་དབྱིབས་གཙང་སེལ་ཟེར་འདི་སྲིད་ཇུས་སྦྱོར་བ་ཞིས་ཅིན་ཕིང་གིས་འདི་ལྷ་ས་ལ་ཞེ་པོ་ཅིག་ལག་བསྟར་བྱེད་ཀྱི་འདུག་ད་ལག་བསྟར་བྱས་པ་དེ་ཚོས་ཁོའི་ཤུགས་རྐྱེན་དེ་སྤྱིར་བཏང་མི་དམངས་མང་ཆེ་གི་ཉིན་རེའི་འཚོ་བ་དེ་ནི་མངོན་གསལ་དོད་པོ་ཞེ་པོ་ཆགས་བསྡད་ཤག་བྱས་ཙང་དེ་རིང་ངས་དེ་བསམས་བྱུང་འདིའི་སྔོན་ལ་ཡང་རྒྱ་ནག་ནང་ལོགས་ཀྱི་གྲོང་ཁྱེར་ཆེན་པོ་ཧྲང་ཧའེ་དང་དེ་ཚོའི་ནང་ལོགས་ལ་ཡང་སྲིད་ཇུས་འདིའི་རིགས་དེ་ལག་བསྟར་བྱས་རྗེས་ཤུགས་རྐྱེན་ཆེན་པོ་ཞེ་པོ་བྱུང་དེ་ཚོའི་སྐོར་ལ་བགྲོ་གླེང་མང་པོ་ཞེ་པོ་བྱུང་བསྡད་ཡོད་རེད་ད་ག་ནང་བཞིན་ཏོག་དབྱིབས་ནད་དུག་ད་ད་ཧ་ལམ་ལོ་གསུམ་འཛམ་བུ་གླིང་ནང་ཁྱབ་རྗེས་ད་གྲངས་ཀ་ད་དུ་བྱས་པ་ཡིན་ན་ད་ཨ་མི་རི་ཀ་དུ་མང་བ་བྱུང་ཚར་ཡོད་རེད་པ་དེ་འདྲ་སོང་ཙང་འདིའི་ད་ག་ད་རྒྱ་ནག་ནང་ལོགས་ཡིན་ནའི་རེད་ཡང་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཆེད་ལས་ཀྱི་ཡིན་ནའི་རེད། དེ་ཚོའི་ཉམས་མྱོང་དང་ལྷག་པར་དུ་ད་དེ་ཚོའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དང་མི་དཔྱད་ཞིབ་བྱེད་མཁན་ཚོས་རྒྱ་ནག་གི་ག་ད་ཏོག་དབྱིབས་གཙང་སེལ་ཟེར་དེའི་སྲིད་ཇུས་འདིའི་ལག་བསྟར་བྱེད་སྟངས་ལ་ཡང་མཐོང་ཚུལ་གང་འདྲ་ཡོད་མེད་དང་དངོས་གནས་ཀྱི་འགོས་ནད་དེ་ཚོ་གང་འདྲ་སེ་འགོས་ཀྱི་ཡོད་མེད་ཐོག་ལ་ཡང་མི་ཞིབ་འཇུག་བྱས་པ་དེ་ཚོ་དང་ད་ལྟའི་སྲིད་ཇུས་འདིའི་བར་མཚམས་ལ་འགལ་ཟླ་གང་འདྲ་ཡོད་མེད་དེ་ཚོ་ཡིན་ན་ངས་ངོ་སྤྲོད་རོབ་ཙམ་ཞུས་ཏེ། འདི་བརྒྱུད་བྱས་ཡིན་ན་ད་རེ་གལ་སྲིད་ཡིན་ན་བོད་ནང་ལ་ཡོད་པའི་ད་བོད་མི་ང་ཚོའི་འདིའི་ལས་རིམ་དེ་གསན་མཁན་ཡོད་པ་ཡིན་ན་ཁོ་ཚོས་ད་ལྟ་ཁོ་རང་ཚོའི་བོད་ཀྱི་ནང་ལོགས་ལ་ཡང་ད་དཀའ་ངལ་འཕྲད་བཞིན་པ་འདིའི་གནས་སྟངས་འདི་རྒྱ་ཆེ་ཙམ་ཞིག་གི་ངོས་ནས་ད་གཞན་པ་དང་བསྡུར་བ་དང་ད་ག་ནང་བཞིན་ཡིན་ན་གཞན་པ་ནས་ཉམས་མྱོང་དང་ཨ་ནི་གཅིག་གིས་མཐོང་རྒྱ་ཆེ་རུ་འགྲོ་ཡག་གི་འདི་འདྲ་གི་དམིགས་ཡུལ་ལ་བྱས་བྱས་ཞུ་དགོས་བསམ་བྱུང། དང་པོ་དེ་ད་ང་ཚོ་སེམས་དེ་སྨན་པ་ནི་མ་རེད་དེ་འདི་སྐོར་ལ་ཡང་ཞེ་དྲག་ཆེད་ལས་ལས་ཀ་དེ་འདྲ་ནི་ག་གེ་བྱེད་མྱོང་ཡོད་མ་རེད་ཤེས་བྱའི་ཡོད་མ་རེད། ད་ཡིན་ནའི་ངས་དེ་བསམ་གི་འདུག་ད་ལྟ་བོད་ནང་ལ་འཕྲད་བཞིན་པའི་དཀའ་ངལ་འདི། གཅིག་ན་ཚ་དང། སྨན་བཅོས་དང་དེ་འདྲས་ཀྱི་དཀའ་ངལ་གཅིག་པོ་ཅིག་མ་རེད་བསམ་འདུག་གཅིག་བྱས་ན་ཕལ་ཆེན་ཧམ་པ་ཚ་ཚ་བྱས་བཤད་པ་ཡིན་ན། ད་ལྟ་བོད་ནང་ལོགས་འཕྲད་པའི་དཀའ་ངལ་དེ་ཚོའི་བརྒྱ་ཆ་ཕལ་ཆེན་དྲུག་ཅུ་ཙམ་ཞིག། སྨན་དང་འབྲེལ་བ་ཡོད་རྒྱུ་མ་རེད་ཚན་རིག་དང་འབྲེལ་བ་ཡོད་རྒྱུ་མ་རེད་དེ་ཚོ་ཡིན་ན་ཆབ་སྲིད་དང་འབྲེལ་བ་ཡོད་ཀྱི་དེ་ཡིན་ན་ཞི་ཅིན་ཕིང་གིས་གང་ལྟར་ཏོག་དབྱིབས་གཙང་སེལ་ཟེར་དེའི་སྲིད་ཇུས་དེ་འདྲ་ཞིག་ལག་བསྟར་བྱེད་ཀྱི་ཡིན་ཟེར་བྱས་ད་མར་བཀའ་རྒྱ་རེ་ཅིག་བཏང་དུས་ཙམ་པ་ད་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་ལྟར་དུ་སོང་ཨ་ནི་རིམ་པ་བྱས་བྱས་གཞུང་གི་ལས་བྱེད་པ་དང་འགོ་ཁྲིད་ད་དེ་ཚོ་གང་ག་ལོག་གིས་ད་གཅིག་ལས་གཅིག་ཨ་ནི་ཧམ་པ་ཚ་ཚ་དང་ཧུར་བརྩོན་ཚ་ཚ་བྱས་བྱས་ཞི་ཅིན་ཕིང་གིས་གཅིག་ལབ་ན་འདི་གའི་འོག་མ་འདི་གའི་འདི་གཉིས་གསུམ་བྱེད་མ་ཐུབ་ཡིན་ན་ད་ཁོ་རང་ཚོའི་ལས་གནས་ཤོར་ཡག་དང་ཁོ་རང་ཚོའི་ཕོགས་ཐོབ་ཤོར་ཡག་དང་ད་དེ་འདྲས་ཀྱི་གནས་ཚུལ་མང་པོ་ཞེ་པོ་ཅིག་ཆབ་སྲིད་ཀྱི་རྒྱུ་རྐྱེན་མང་པོ་འབྱོར་བ་འདི་ཚོ་མང་པོ་ཅིག་གི་རྐྱེན་པས་ཡིན་ན་ཨ་མཐའ་མ་སྡུག་པོ་མྱངས་མི་དེ་ད་སྤྱིར་བཏང་གི་མི་མང་དེ་ག་ཆགས་བསྡད་ཡོད་རེད་བསམ་གྱི་འདུག་ད་ཚང་མས་མཁྱེན་གསལ་རེད་ཏོག་དབྱིབས་ནད་དུག་ཟེར་ན་ནི་ཡིན་ན་ལོ་གསུམ་ཟིན་པ་རེད་དེའི་བར་མཚམས་ལ་ཡ་ཁོ་ན་ཚ་ཁོ་རང་ལ་རིགས་ཡིན་ན་མ་འདྲ་མང་པོ་བྱུང་པ་རེད་དང་པོ་དང་པོ་དེ་ཕ་གི་ཝུ་ཧན་ནས་བྱུང་རྒྱ་ནག་ལ་ཁྱབ་རྒྱ་ནག་ནས་འཛམ་བུ་གླིང་ལ་ཡང་ཁྱབ་པའི་སྐབས་དེ་ཡིན་ན་ཁོའི་ཏོག་དབྱིབས་ནད་དུག་རིགས་འདི་ཨ་འདིའི་སྐབས་དེ་ད་སྨན་སྨན་ཁབ་དང་ཨ་ནི་ཞིག་སྨན་བཅོས་བྱེད་ཡག་དང་ད་ཐབས་ཤེས་དེ་ཚོ་ཚང་མ་ཤེས་དགོས་དུས་ཙམ་པ་དངོས་གནས་མི་གང་ག་ལོག་སེམས་ལ་དངངས་སྐྲག་ཞེ་པོ་སྐྱེ་བ་ལ་དངོས་གནས་དེ་དུས་ན་ཚ

ཁོའི་ནུས་པ་དེ་ཞེ་པོ་ཅིག་སྐྱོགས་ཡོད་པ་འདྲ་དེ་ལས་ཡིན་ནའི་ལས། སྨན་ཁབ་དེ་ཚོ་རྒྱབ་ཡིན་ནའི་ལས་གང་ལྟར་ན་ཚ་ལྗིད་པོ་མ་ན་ཡ་དང་མ་ཤི་ཡ་དེ་ཚོར་ཡང་ཕན་ཐོགས་ཀྱི་ཡོད་ས་རེད། ཨ་འདི་དང་དུས་མཚུངས་བྱས་ཁོ་རའི་ན་ཚའི་རིགས་དེ་ལས་ངས་ད་གིན་ཞུས་པ་ནང་བཞིན་འགྱུར་ལྡོག་མང་པོ་ཕྱིན་བྱས་ད་དེ་རིང་ཁ་སང་ཨོ་མི་ཀི་རོང་ཟེར་ཏེ་ཨ་མདོ་ལྷ་ས་དང་དུ་ཨ་འདི་བརྒྱུད་དེ་ཁྱབ་པ་དེ་ཚོ་མང་ཆེ་ཨོ་མི་ཀི་རོང་རེད་ཅེས་ཟེར་གྱི་འདུག་ཁོའི་ན་ཚ་འདི། སྔ་མོ་དང་བྱས་པ་ཡིན་ན་ད་འགོས་ཞེ་པོ་ཅིག་ལས་སླ་ཡོད་པ་ཡིན་ནའི་ལས་དངོས་གནས་འགོས་པའི་རྗེས་ལ་ཡིན་ན་ཨ་ན་ཚ་ན་མི་འདི། ད་ལྷག་པར་དུ་སྨན་ཁབ་བརྒྱབ་ཡོད་ན་སྨན་ཁབ་ནུས་པ་ལྡན་པ་བརྒྱབ་ཡོད་པ་ཡིན་ན། ན་ཚ་ལྗིད་པོ་ན་ཡ་དེ་ནི་ཞེ་དྲག་གིས་ཉུང་ཉུང་རེད་འདུག་ཨ། ད་མི་མི་འདས་གྲོངས་སོང་མི་ད་དེ་འདྲ་ཡོད་རེད་ཞེ་དྲག་གིས་ཨ་དེ་འདྲ་ཛ་དྲག་རེ་དོགས་ཟོན་བྱས་ཡ་དེ་ཚོ་དེ་ཞེ་པོ་བྱེད་སྒོར་དེ་ལས་ཡིན་ན་ལས། སྤྱིར་བཏང་བྱས་པ་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་ཕར་ཕུད་པའི་འཛམ་བུ་གླིང་ཁྱོན་ཡོངས་རེ་བྱས། ད་ཁོ་ནད་དུག་འདི་དང་གང་དང་མཉམ་གནས་བྱེད་དགོས་ཀྱི་ཡོད་པ་དེ་ཚང་མ་ལོག་གི་ད་ངོས་ལེན་བྱས་ད་ག་ནང་བཞིན་གྱིས་ད་དོགས་ཟོན་བྱེད་དགོས་ངེས་བཞིན་པ་དེ་ཚོ་ཡིན་ན་བྱེད་བཞིན་དུ་ཨ། རྒྱུན་ལྡན་འཚོ་བ་རེ་སྐྱེལ་ཡ་གང་དང་ད་ཐབས་ཤེས་རེ་བྱས་བྱས་ཡིན་ན་སྤྱིར་བཏང་འགྲོ་བ་མང་ནས་ད་རྒྱུན་ལྡན་འཚོ་བར་ཆགས་བསྡད་ཡོད་རེད་ད་ཡིན་ནའི་ལས། རྒྱ་ནག་ནང་ལོགས་ལ་ཡག་ད་ཐོག་མར་དེ་ནད་དུག་དེ་ཕི་ནས་བྱུང་པ་རེད་བྱུང་པའི་རྗེས་ལ་ཡིན་ན་ད་འཛམ་བུ་གླིང་ས་ཆ་གཞན་པ་ཁྱབ་དུས་ཙམ་པའང་ཞི་ཅིན་ཕིང་གི་དཔེ་རྒྱ་ནག་ནང་ལོགས་ཞེ་པོ་ཅིག་དམ་བསྒྲགས་བྱས་མི་བེད་ན་ཚ་ཡོད་པ་ཅིག་ཡོད་པ་ད་ག་ལམ་སང་ད་ག་བཅུག་ཞེ་པོ་ཅིག་རྒྱ་ནག་བཙན་དབང་ཆེན་པོ་སོང་ཙང་ཨ་ནི་ལོ་གཅིག་ལྷག་ཅིག་རིང་ག་དངོས་གནས་འཛམ་བུ་གླིང་ས་གཞན་པ་ཞེ་པོ་ཅིག་ཡོད་པའི་སྐབས་དེ་རྒྱ་ནག་ལ་བྱུང་མ་སོང་ཨ་དེ་མ་བྱུང་པའི་སྐབས་དེ་ཡིན་ན་རྒྱལ་ཁབ་ཀྱི་སྤོབས་པ་དང་ད་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་ད་འཇོན་ཐང་དང་འདི་གའི་གང་ག་ལོག་སྲིད་ཇུས་འདིའི་སྒང་ལ་ཡ་སྤུངས་པས་བརྗེད་ལ་ཡིན་ན། ད་སྲིད་ཇུས་འདིའི་ལམ་ཁ་དེ་འང་འགྲོ་ཡ་དེ་ཡིན་ན་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་ཁེ་ཕན་དང་རྒྱ་ནག་དམར་ཤོག་གི་ཁེ་ཕན་དང་ད་དེ་ལས་ཡག་མེད་པ་ད་འུར་ཤོབ་ཞེ་པོ་བཤད་ཚར་དུས་ད་འདི་ནས་བབ་མ་ཐུབ་པའི་བཟོ་འདྲ་བྱས་བྱས་ད་དེ་རིང་ཁ་སང་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་འཁོར་རྒྱུན་གཏན་ཕྱིན་ཚར་དུས་ཙམ་པ་ད་རྒྱ་ནག་ནང་ལ་ད་དུང་སྔ་མོ་དེ་དང་ཨང་སྔ་མོ་ནང་བཞིན་མེད་པར་ད་དེ་རིང་ཁ་སང་ཡིན་ན་གཅིག་ན་དུས་ཙམ་པ་ས་ཁུལ་མང་པོ་ན། དཔེར་ན་ཆ་མཚོན་ན་གྲོང་ཁྱེར་ཧྲང་ཧའེ་ཟེར་དེ་མི་ས་ཡ་ཉི་ཤུ་རྩ་དྲུག་ཅིག་ཡོད་རེད་ད་དེ་འདྲའི་ས་ཁུལ་ལ་བཀག་སྡོམ་ཅིག་བྱེད་དུས་ཨ་ནི། ད་མི་དེ་ག་ཚོ་གཞིས་མང་པོ་ཅིག་ནང་ནས་ཕྱིར་དོན་མ་བཅུག་བྱས་བཅུག་བཞག་དུས། ཉིན་མ་ཁ་ཤས་ལ་མི་ནང་ལ་ག་འདྲ་ད་དེའི་འཚོ་བ་ལ་ཤུགས་རྐྱེན་ག་ཚད་ཡོང་གི་རེད། མི་ལྟོ་ཆས་ཟ་ཡ་མེད་པ་དང་ཨ་ནེ་ཅིག་གི་སེམས་ཁམས་ཀྱི་དཀའ་ངལ་དང་དེ་ཚོ་ད་དེ་ག་ཚང་མ་སྡོམ་དུས་ཙམ་པ་རྦད་དེ་ཁོའི་ཏོག་དབྱིབས་ནད་དུག་གི་ན་ཚ་རང་ན་བྱས་ཕ་གི་མི་སྣ་ཉལ་ལ་ཡ་ཅིག་སྐྱོན་བརྗོད་མགུར་བ་དེ་ཚོ་ཤི་ད་བརྒྱ་ཆ་ཆུང་ཆུང་ཆགས་ཆགས་དེ་ལས་སྡུག་དེ་ཤི་ཁོ་རང་རང་གི་སྤྱི་ཚོགས་ཀྱི་བརྡབ་གསིག་དང་པོ་ཁོ་ར་ད་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་མི་གང་ག་ལོག་ལྐུགས་པ་བྱས་ཡ་མ་ཤེས་ཉན་ད་མ་རེད་ཨ་ད་དཔེར་ན་བྱས་ན་རྒྱ་ནག་སྤྱི་ཚོགས་དྲ་ལམ་དང་ཨ་ལྷག་པར་དུ་ཡིན་ན་རྒྱ་ནག་ནང་ད་དེ་རིང་ཁ་སང་མིང་དང་དེ་སྐད་གྲགས་ཡོད་མི་དེ་མང་པོ་ཅིག་གིས་མངོན་གསལ་དོད་པོ་ག་རེ་ཅིག་ཅིག་བཤད་ནུས་ཀྱི་འདུག། དེ་རིང་གི་ཨ་ད Twitter ཟེར་འདི་སྒང་ལ་ཡ་རྒྱ་ནག་ནང་ལོགས་ཤེས་ཡོན་ཅན་རུང་ཅན་ད་ཁོ་རང་ཡིན་ན་རྒྱ་ནག་ནང་ལ་ཡ་ཞེ་དྲག་སྐད་གྲགས་ཆེན་པོ་ཅིག་རེད་དེ་རིང་ཁ་སང་པེ་ཅིང་བཞུགས་ཉན་ཅིག་རེད་ཁོ་རང་གི Twitter སྒང་ལ་བྲིས་ཡ་བྱས་པ་ཡིན་ན། ད་དེང་སྐབས་རྒྱ་ནག་ནང་ལོགས་ཀྱི་གཡས་ཕྱོགས་པ་ཡིན་ནའི་རེད་གཡོན་ཕྱོགས་པ་ཡིན་ནའི་རེད་མའོ་ཙུ་ཏུང་ལ་དགའ་ཉན་ཡིན་ནའི་རེད་མའོ་ཙུ་ཏུང་ལ་མ་དགའ་ཉན་ཡིན་ནའི་རེད་ད་གང་ག་ལོག་གིས་ཁོང་ཁྲོ་བྱས་བྱས་སྐྱོན་བརྗོད་བྱེད་ས་གཅིག་ཡོད་པ་དེ་ཡིན་ན་ཨ་ད་ཏོག་དབྱིབས་ནད་དུག་གཙང་སེལ་ཟེར་དེ་ཞི་ཅིན་ཕིང་གིས་ད་མི་གང་ག་ལོག་ཡིན་ན་ཁང་པའི་ནང་ལ་བཀག་ཡང་ན་རུག་རུག་བཟོས་བྱས་ཕ་གི་བསྐྱལ་བྱས་བྱས་འདི་བོད་ལ་ལག་བསྟར་བྱེད་བཞིན་ཡོད་པ་འོ་ད་སྲིད་བྱུས་དེ་ལས་ཤར་བྱས་ཁོ་རང་ཁྲིད་བྱ་སྟེ་ཕལ་ཆེར་དངོས་གནས་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་མཐོང་ཚུལ་ཤུགས་ཆེན་པོ་ཞེ་པོ་ཅིག་སླེབས་ཚར་བྱས། བྱས་བྱས་ད་དཔེར་ན་བྱས་ན་ལྷ་ས་ཆ་བཞག་ཡིན་ན་ཨ་ད་དེ་ཏོག་དབྱིབས་ནད་དུག་ཡོད་མེད་དེ་ལྟ་ག་ཡོང་བྱས་ཞེ་པོ་ཅིག་ད་ཉི་མ་རྟག་པར་བྱེད་དགོས་ཀྱི་འདུག་ཕྱིའི་མི་དོ་བ་ཤེས་ཉན་དེ་མང་པོ་ཅིག་གིས་ཟེར་ཡ་བྱས་པ་ཡིན་ན་ད་ཨ་མི་རི་ཀ་ནང་ལ་ཞེ་པོ་ཅིག་སྡུག་ཤོས་ན་བའི་སྐབས་ལ། གལ་སྲིད་རང་ལ་ཡ་དངོས་གནས་ནད་རྟགས་རེ་འདི་བྱས་ཨ་ནི་ཡང་མིན་ན་གཅིག་གི་ནང་མི་སྤུན་གཅིག་རེ་གཅིག་ན་ཡོད་པ་ཡིན་ན་ད་ང་ལ་འགོས་མེད་འགྲོ་བསམ་པའི་ཨ་ནི་སེམས་ཁྲལ་དང་དོགས་པ་འདི་ཡོད་པ་ཡིན་ན། ཨ་ཕ་གི་བརྟག་དཔྱད་བྱེད་ག་ཕྱིན་བྱས་འགོས་འདུག་མི་འདུག་ལྟ་ག་འགྲོ་ཁར་མེད་བཞིན་མི་ཡོད་ཚད་གང་ག་ལོག་ལོག་ཡ་ཡིན་ན་གང་ག་རུག་རུག་བཟོས་བང་བསྒྲིགས་བཅུག་ཆུ་ཚོད་མང་པོ་ཕ་གི་སྒུག་བཅུག་བྱས་བྱས་ཡིན་ན་ཚོད་ལྟ་ལྟ་ཡག་ཟེར་དེ་དེ་ལོགས་སུ་ཁྱོན་ནས་ཕལ་ཆེར་རྒྱ་ནག་ལ་མི་ཤེས་ཁྱོན་ནས་ཡོད་ས་མ་རེད་དེ་ལ་ཡིན་ན་འཛམ་བུ་གླིང་ནང་ལོགས་འགོས་ནད་ཀྱི་སྐོར་ལ་ཡ་ཞིབ་འཇུག་ཆེ་ས་བྱེད་ཉན་དེ་ཚོ་མང་ཆེ་བས་ཟེར་ཡ་བྱས་པ་ཡིན་ན། ང་ཚོས་བལྟས་ནའང་རེད་འདུག་པ་ད་དེ་ཁྱད་པོ་གས་གོ་གི་མི་འདུག་ཨང། མི་དེ་ག་ཚོ་རུག་རུག་བྱས་འདུ་འཛོམས་བྱས་དུས་ཚོད་རིང་པོ་དེ་ག་ཚོད་ཅིག་འཚང་ཁ་རྒྱབ་བྱས་བསྡད་ན་ད་ན་ཚ་འདྲ་ཞིག་འགོས་ཡ་ཡོད་ན་ད་དེ་འགོས་ཀྱི་རེད་པ། དངོས་གནས་བྱས་ན་ད་གཟོད་སོ་སོའི་ཁྱིམ་ཚང་ལ་ཡང་གཟབ་གཟབ་བྱས་སྡོད་ལབ་ཡིན་ན་ད། ཨ་ནི་ཁྱིམ་ཚང་སོ་སོས་འཛུལ་བྱས་བསྡད་པ་ཡིན་ན་ག་འདྲས་བྱས་པ་ཡིན་ན་རེད་ཕར་ཚུར་ཐུག་ཡག་གི་གོ་སྐབས་དག་ད་དུ་ཉུང་ངུ་ཡོད་དུས་སམ་བར་འགོས་ཡག་དེ་དྲག་ག་ཡོང་གི་རེད་ལྷ་ས་དང་ད་ག་རེད་རྒྱ་ནག་གི་གྲོང་ཁྱེར་གཞན་པ་མང་པོ་ཅིག་ལ་ལག་བསྟར་བྱས་པའི་སྲིད་ཇུས་དེ་གཅིག་པུ་རེད། ཕྱོགས་གཅིག་ནས་ཞེ་པོ་ཅིག་དམ་པོ་དང་དཔེ་ལྟ་འགོས་ནད་དུ་མ་ནའི་ཆེད་དུ་ཞེ་པོ་ཞིག་གཞུང་གི་སེམས་ཐག་ཆོད་པོ་དང་བློ་ཐག་ཆོད་པོ་དང་ཁོས་ལས་ཀ་དེ་ཚོ་ག་ཚོད་ཐག་ཆོད་པོ་ཡོད་པའི་རྣམ་པའི་བཟོ་འདྲ་སྟོན་ཡག་བྱས་དོན་དངོས་ཐོག་ལ་ཡང། དངོས་གནས་བྱས་ན་འདིས་ཕན་རྒྱུའི་ཚབ་ལ་ཡང་གལ་སྲིད་གནོད་ཡག་ཡིན་ན་ད་ག་འདྲ་ཞེ་པོ་ཅིག་གིས་གནོད་ཡག་གི་ཉེན་ཁ་དེ་ཞེ་པོ་ཅིག་ཆེ་ཡོད་ས་རེད། རྒྱ་ནག་གཞུང་གིས་དྲིལ་བསྒྲགས་ཀྱི་འདི་བརྙན་ཐུང་འདི་མུ་གུ་གཟུགས་ཐུང་བ་གཅིག་བརྙན་ཐུང་གཅིག་གིས་ནི་དྲ་རྒྱའི་ཐོག་པ་ལ་ཕྱིའི Twitter སྒང་ཐོག་པ་ལ་ཡང་རྒྱ་ཡིག་ནང་ལ་འགྲེམས་བསྡད་ཀྱི་འདུག་འདི་ག་རེ་འདུག་ཟེར་ན་འདི་རྒྱ་མིའི།

རང་སྡེ་ཧྥང་ཀྲོའུ་ཞེས་བྱ་ཡིན་ན་རྒྱ་མི། ཚན་རིག་དང་དེ་འདྲའི་སྐོར་ཡ་ད་རྒྱ་ནག་ནང་ལོག་དེབ་མང་པོ་བྲིས་མྱོང་བ་རེད་ཁོ་སྐད་གྲགས་ཆེན་པོ་ཞིག་རང་རེད་ད་དེར་ཁེལ་སེ་ཕྱི་རྒྱལ་དེ་སྐོར་དེ་ལས། ཁོ་རང་གིས་འདི་འོག་འདི་གདེང་འཇོག་སྲིད་དུ་བྲིས་ཤག་བྱས་ཙང་ཁོ་རང་སེ་ཡ་བྱས་པ་ན་རེད་རེད་ཁྱོད་ཚོས། ལ་རྒྱབ། ཆུ་རྒལ། རྩྭ་ཐང་སྐོར་བྱས་བྱས་ཡིན་ན་ན་ཚ་གང་ག་ལོག། ཕི་གེ། སོ་སོ་སོ་ཁ་བཙང་བསྡད་བསྡད་འགྱོག་གི་ཨེ་ནི་བོད་པའི་མི་མང་འདི་ག་ལ་ཡ་ན་ཚ་སྐྱེལ་ག་འགྲོ་གི་ཡོད་རེད་བྱས་བྱས་བྱས་ཙང་ད་ད་ལྟའི་བྱས་སྟངས་འདི་ཚོ་ཡིན་ན། ན་ཚ་ཕར་ཚུར་འགོས་ཡ་ལ་ཡ་ཕན་གྱི་ཡོད་ན་གནོད་གི་ཡོད་ན། བྱས་བྱས་ཡིན་ན་མིན་དེ་ཤེས་མཁན་མང་པོ་ཅིག་གིས་ཡིན་ན་ད་ལྟའི་བྱེད་སྟངས་འདི་ལ་ཡ་ད་སྐྱོན་བརྗོད་བྱེད་མཁན་མང་པོ་ཡོད་རེད། ཨ་འདི་ག་འདྲའི་དམིགས་བསལ་ཅིག་གི་ཡིན་ན་ད་དེ་རིང་ཁ་སང་ལྷ་སར་བྱེད་འགོ་ཚུགས་ཤག་དེའི་སྔོན་ལ་ཧྲང་ཧའེ་དང་ཤི་ཨན་དང་ཧྲེན་ཀྲེན་དང་ད་ས་ཆ་མང་པོར་བྱས་ཚར་བ་འདི་ག་རེད་ཟེར་ན། ས་ཁུལ་སྤྱིའི་ནང་ལོགས་ལ་ཡང་ད་ཁང་པ་ཅིག་ནས་རི་ཁང་པ་འདིའི་གཡས་གཡོན་ལ་ཡང་མི་གཅིག་ལ་ན་ཚ་ཡོད་པ་ཅིག་ཐོན་ན། ཨ་འདིའི་གཡས་གཡོན་འདི་ག་ཚང་མ་ལོགས་སོ་སོའི་ཁང་པའི་ནང་བསྡད་རུ་མ་བཅུག་བྱས་བྱས།

རྒྱ་ནག་ནང་ལོག་ཡིན་ནའི་རེད་ད་དེ་རིང་ཁ་སང་བོད་ནང་ལོག་ལ་ད་ག་རང་འདུག་ག་ཧ་ལམ་འདི་ཡིན་ན་ཞེ་པོ་ཞིག་གཞུང་གིས་བྱས་རྗེས་ཆེན་པོར་ཕྱིན་པའི་བཟོ་འདྲ་ཅིག་བྱས་ཨ་འདི་དང་མཉམ་དུ་ཡིན་ན་མི་ཚང་མ་ད་མགོ་འཁོར་ཡོང་གི་མ་རེད་ལ་ཡང་མི་མང་མང་པོ་ཅིག་ང་རང་ཚོ་བོད་པའི་མང་པོ་ཅིག་གིས་ཨོ་ད་གཞུང་གི་བཀའ་ལ་མ་བརྩིས་པ་བྱས་ཕྱི་ལོག་ལ་ཐོན་ཙང་བྱས་པ་རེད་འོ་མ་ནི་ཅིག་བྱས་ད་གང་ལྟར་མི་སྒེར་སོ་སོ་ཁོ་པའི་ནག་ཉེས་བཅོས་རོགས་ནད་པ་བྱེད་ན་ཚ་ཕོག་མཁན་སྤྱོར་བ། ཁོའི་སྐྱོན་ཡོད་པའི་བཟོ་འདྲ་བྱས། ཁོའི་ཉེས་པ་དེ་གང་ག་ཁོའི་སྒང་ལ་ཡང་གཡོག་ཡོང་གི་འདུག་ག་ད་གཞུང་གི་བྱེད་སྟངས་འདི་ག་ལ་སྐྱོན་ཆ་མེད་པའི་བཟོ་འདྲ་བྱས། ད་དེ་ཚོ་ཡིན་ན་རྩ་བ་ཉིད་ནས་མ་རེད་ག་ས་ལས་མི་ཟེར་མཁན་དེ་ན་ཚ་འགོས་ཡས་ནི་འགོས་སྲིད་གི་རེད། སྤྱིར་བཏང་མིས་གཞུང་གི་སྒྲིག་གཞི་བཟོ་ཡ་དེ་དགོས་ངེས་རེད་དེ་ལས་ཡིན་ན་ལས་གཞུང་གི་སྒྲིག་གཞི་དེ་སྤྱིར་བཏང་བྱས་ན་ཚན་རིག་དང་ལྡན་པ་དང་ཨ་ནེ་སྨན་གྱི་འགྲོ་སྟངས་ག་རེ་ཡོད་ནས་ལྡན་པ་བྱེད་བཟོ་གི་རེད་མ་གཞི་དེ་འདྲ་བྱེད་བྱས་ཡིན་ན་གཞུང་གི་ཆབ་སྲིད་དགོས་མཁོའི་ཆེད་དུ་ད་ག་འདྲ་བཀོད་པ་བཏང་བྱས་འཛུགས་ཡག་མ་བཙུགས་མཁན་འདི་ག་འདི་གང་ག་ལོག་གང་དག་སྲིད་དོན་པ་རེད་མ་གཏོགས། འདི་ག་མང་ཆེ་ཅིག་གང་དག་ཅིག་ཚན་རིག་དང་འདི་རྒྱུས་ཡོད་མཁན་དང་འདི་ག་ག་རེད་མི་འདུག་ཨང། ཁོ་ཚོས་དེ་ཚོའི་སྐོར་ལ་ཡག་ཅིག་གཞུང་གི་གོ་སྒྲིག་ག་ནད་ཡམས་དྭངས་པ་རེད་ཟེར་མཁན་དེ་ཡང་འགོས་ཡག་འཕར་བ་རེད་ཟེར་མཁན་དེ་ཚོ་གང་ག་ལོག་ཆབ་སྲིད་དོན་དག་རེད་ཤ་མེད་ཤེང་དངོས་གནས་གང་དག་ཕི་གེ་མི

དེ་ནས་ཡང་དེ་ཅིག་གསལ་བཤད་བྱེད་དགོས་ཡ་ཅིག་ག་རེ་འདུག་ཟེར་ན། དེར་གལ་སྲིད་བོད་ནང་ལོག་འདི་ཡོད་པ་དེ་ངས་ཤེས་མ་སོང་འདི་རེད་ཡིན་ནའི། རྒྱ་ནག་ནང་ལོག་ལ་ཡ་ད་དེ་ཉིན་འདི་བྱུང་པའི་སྐབས་ལ་ཡ། ཕྱི་རྒྱལ་ལ་ཡོད་པའི་རྒྱ་མི་འདི་གས་ཕི་གས་རྒྱ་ནག་གི་བྱེད་སྟངས་དེ་ཚོ་ལ་ཡ་སྐྱོན་བརྗོད་བྱེད་དུས། ཡང་རྒྱ་ནག་ནང་ལོག་རྒྱ་མི་ཁག་ཅིག་གས། ཨོ་མི་ཤི་ཡ་ཁྱོད་རང་ཚོ་ཨ་མི་རི་ཀ་ལ་མང་བ་ཤི་བ་རེད། ང་ཚོ་དེ་མི་ཤི་མཁན་ཉུང་ཉུང་རེད་རྒྱ་ནག་གཞུང་གི་བྱེད་སྟངས་དེ་འགྲིག་ཡོད་རེད་དེ་ཁྱོད་ནས་བལ་དེ་ཚུ་འདི་བཀོད་པ་དང་མཛུབ་བཙུགས་བྱས་སྐྱོན་བརྗོད་བྱེད་ཡག་པོ་རེད་ཡོད་མ་རེད་ཟེར་བྱས་ཟེར་མཁན་དེ་མང་པོ་འདུག་ངས་བྱས་ན་འདི་བསམ་གི་འདུག་རེད་ད་ཨ་མི་རི་ཀའི་ནང་ལོག་ལ་ནད་ཡམས་དང་པོ་དེ་བྱུང་པའི་སྐབས་དེ་དངོས་གནས་སྔོན་འགོག་བྱས་དང་ལས་ཀ་དེ་ཚོ་ཚགས་ཚུད་མ་བྱུང་ཅིག་བྱས་དངོས་གནས་སྐྱོན་དང་ནོར་འཁྲུལ་ཞུ་གི་ལས་ཀ་ཞེ་དྲག་བྱུང་སོང་དེ་བྱུང་པ་དེ་རྒྱ་ནག་དང་མ་འདྲ་དེ་བྱུང་མེད་ཟེར་བྱས་དེ་འདྲ་ལབ་ས་མེད་པ་དང་དེ་འདྲ་ཅིག་མ་རེད་དེ་ཨ་མི་རི་ཀའི་གསར་ཤོག་དང་བརྙན་འཕྲིན་དེ་ཚོ་བལྟས་ན་ཉི་མ་རྟག་པར་རེད་ཅིག་གཞུང་གི་ལས་ཀའི་བྱེད་སྟངས་མ་འགྲིག་པ་དང་ཡང་ན་ཅིག་ས་གནས་ཀྱི་གཞུང་གི་ལས་ཀའི་བྱེད་སྟངས་མ་འགྲིག་པ་དེ་ཚོ་ལ་སྐྱོན་བརྗོད་ཞེ་པོ་བྱས་ད་སྐྱོན་བརྗོད་བྱེད་ཀྱིན་བྱེད་ཀྱིན་དེ་ཚོའི་ནང་ལོག་ནས་ཉམས་མྱོང་བསགས་ཀྱིན་བསགས་ཀྱིན་བསླབ་བྱ་ལེན་གྱིན་ལེན་གྱིན་བྱས་བྱས་བྱེད་ཀྱི་ཡོད་རེད་པ།

རྒྱ་ནག་རྩིས་སྟངས་དེ་ལོགས་ཀ་ཅིག་ཡིན་ས་རེད་བྱས་ཙང་ད་ཁོ་གྲངས་ཀ་རྩིས་སྟངས་དེ་ནི་ཞེ་དྲག་གི་མ་འདྲ་ཡིན་དུས་ཙམ་པ་ད་ཁོའི་མཐའ་མའི་ཁོ་ཧོབ་ད་ག་ལྟ་དུས་ཙམ་པ་མི་ལ་ཡ་ཚོར་བ་དེ་མ་འདྲ་ཞེ་པོ་ཅིག་སྤྲད་གི་འདུག་ག་བྱས་ཙང་ཁོ་གྲངས་ཀ་དེར་ད་ཞེ་པོ་ཅིག་གཞི་བཞག་ཡ་ཡོད་རེད་བསམ་བསམ་རེད་དྲན་གི་མི་འདུག་ད་གཙོ་བོ་དེ་ཡིན་ན་ད་ད་ལྟ་རྒྱ་ནག་ནང་ལོག་གི་བྱེད་སྟངས་དེ་ཚོ་ལ་ཡ་ཕལ་ཆེན་ངས་ད་གིན་ཞུས་པ་ནང་བཞིན་རེད་རྒྱ་ནག་ནང་ལོག་གི་གཡས་ཕྱོགས་གཡོན་ཕྱོགས་ཚང་མས་སྐྱོན་བརྗོད་བྱས་མ་ཤེས་ཕྱི་ལོག་ལ་ཡ་ད་མི་སུས་བལྟས་ན་ལས་གང་ལྟར་ཤེས་རྟོགས་དཀའ་བའི་ག་རེ་བྱེད་ཅན་ཞིག་ཡིན་བསམ་བསམ་གྱི་དེ་འདྲ་གི་སྲིད་ཇུས་ཅིག་ཆགས་བྱས་བསྡད་ཡོད་རེད་ད་དེ་ང་ཚོ་དེ་རིང་ཁ་སང་ཡིན་ན་བོད་པ་ཚོས་མྱོང་འགྲོ་གི་ཡོད་རེད་པ་ད་ཡིན་ན་ལས་ངས་དེ་བསམ་གི་འདུག་ད་འང་དེ་དཀའ་ངལ་འཕྲད་བཞིན་པ་རེད་བོད་ནང་ལོག་ལ་དཀའ་ངལ་ཡོད་རེད་དེ་ལས་ཡིན་ནའི་དེ་ཞེ་པོ་ཅིག་རྒྱུན་རིང་པོ་དེ་སྡོད་ཀྱི་མ་རེད་བསམ་གི་འདུག་ག་རེ་ཡིན་ཟེར་ན། ཧྲང་ཧའེ་ད་ད་གཟོད་བྱུང་བའི་ཉམས་མྱོང་ལ་ཡ་ཕྱོགས་བསྡོམས་རེ་བྱས་བྱས་བལྟས་པ་ཡིན་ན། དང་པོ་དེ་ད་ཚང་མས་མཁྱེན་གསལ་རེད་རྒྱ་ནག་དམར་ཤོག་གིས་ག་དུས་ཡིན་ན་ད་ཆབ་སྲིད་དྲིལ་བསྒྲགས་བྱེད་དུ་རེད་ཆབ་སྲིད་དྲིལ་བསྒྲགས་བྱེད་དུས་ད་ད་ལྟ་ཁོང་ཚོས་ཞེ་པོ་ཅིག་བྱེད་ཀྱི་ཟེར་ག་ལས་ཀ་ཚགས་ཚུད་པོ་དང་བེད་ད་གཞུང་གིས་ཞེ་པོ་ཅིག་དཀའ་ལས་རྒྱག་གི་ཟེར་ག་ད་འདི་རྒྱག་གི་ཡོད་ཟེར་དུས་གང་འཚམ་ཅིག་ལ་ཁོང་ཚོའི་ལས་ཀ་དེ་ལ་འབྲས་བུ་ཐོན་བྱས་རྒྱལ་ཁ་ཐོབ་པ་རེད་ཟེར་ལབ་དགོས་ཀྱི་རེད། དེ་འདྲ་ཅིག་བྱས་ད་ལྟའི་དེ་མུ་མཐུད་བསྡད་བསྡད་པ་ཡིན་ན་ཡོང་ཡག་ཡོད་མ་རེད་ཁོང་ཚོ་གང་འཚམ་ཅིག་ལ་ད་ད་ལྟ་བྱས་པའི་རྐྱེན་དེ་ཨ་ནི་ཉི་མ་ཅིག་གཙང་སེལ་བྱས་བྱས་ད་ཅིག་རྩ་བ་ཉིད་ནས་བེད་དུ་ཀླད་ཀོར་རང་ཆགས་སོང་ཟེར་བྱས་ལབ་དགོས་ཀྱི་རེད་འདི་ལབ་ཡག་འདི་ཡིན་ན་ད་ཕལ་ཆེན་བདུན་ཕྲག་གཅིག་གཉིས་ཅིག་རྗེས་ལ་ཡག་གང་དག་ལབ་དགོས་ཀྱི་རེད་ཨང་གཉིས་པ་འདི་ཡིན་ན་ད་ལྟའི་ཡང་འདི་རྒྱ་ནག་གཞུང་གི་བྱེད་སྟངས་འདི་ཚོ་ཡིན་ན་སྤྱི་ཚོགས་ག་འདྲ་ཞིག་ཡིན་ན་ལས་རྒྱུན་ལྡན་སྤྱི་ཚོགས་ག་འདྲ་ཞིག་ནང་ཡིན་ན་ལས་གང་ལྟར་རྒྱུན་འཁྱོངས་བྱས་བསྡད་ཡག་ཁོ་བསྡད་ཐབས་མེད་མཁན་ཅིག་རེད་དཔལ་འབྱོར་དང་མིའི་འཚོ་བ་དང་མིའི་སེམས་ཁམས་དང་གང་ཅིའི་ཐད་ནས་ཡིན་ན་རྒྱུན་འཁྱོངས་ཐབས་མེད་པ་ཅིག་རེད་དེ་འདྲ་སོང་ཙང་ད་ད་ལྟ་དཀའ་ངལ་ཡོད་པ་ཡིན་ན་ལས་ཐ་མ་ལོག་སྡུག་རུས་བྱེད་ཡག་དེ་གལ་ཆེན་པོ་དང་ཨ་ནི་གང་ལྟར་བདུན་ཕྲག་གཅིག་གཉིས་ཤིག་ནང་ལོག་ལ་ཡ་དེ་ཉིན་ཧྲང་ཧའེ་དང་ས་ཁུལ་གཞན་པར་བྱུང་བ་ནང་བཞིན་བྱས་བྱས་ཉི་མ་ཅིག་དངོས་གནས་ཡིན་མེད་ད་གང་ཤེས་ད་རྒྱ་མིའི་གྲངས་ཀ་ལ་ཁྱོན་ནས་ཡིད་ཆེས་ཡོད་མ་རེད་པ་ཨོ་ད་དེ་ཡིན་ནའི་གཙང་སེལ་བྱས་བྱས་ནད་པ་མི་འདུག་ཟེར་བྱས་ལབ་བྱས་ཨ་ནི་ཞེ་པོ་ཅིག་ཁོང་ཚོས